མཁན་རིན་པོ་ཆེ་བསྟོད་ཐུགས་བྲེལ་ཚ་པོ་འདུག་དེ་ཡིན་ནའི་ང་ཚོའི་བཅར་འདྲི་ལ་དང་ལེན་གནང་བར་ཐུགས་རྗེ་ཆེ་ཞུ་གི་ཡིན། གོང་དུ་བདག་ངོ་སྤྲོད་ཞུས་པ་ནང་བཞིན་འདི་ག་བི་ཇི་ནི་ཡའི་ནང་ལ་ཡོད་པའི་ང་རང་ཚོ་འབྲི་གུང་ཆོས་ཀྱི་ཉི་མའི་ཆོས་ཚོགས་ནང་ལ་ཡང་ད་རེས་ཐེངས་དང་པོ་ལ་ཡང་སྨྱུང་གནས་ཆ་བརྒྱད་གཏོང་འཆར་ཡོད་པའི་གནས་ཚུལ་ཐོན་པ་ལྟར་ཐོག་མར་དེར་སྨྱུང་གནས་ཟེར་བའི་གོ་དོན་དང་ད་ག་ནང་བཞིན་དེའི་བྱུང་རིམ་ལོ་རྒྱུས་སྐོར་ལ་ཡང་ངོ་སྤྲོད་གནང་རོགས་གནང་ཞུ་གི་ཡོད།
ཨ་ནི་ད་ལོ་འབྲི་གུང་ཆོས་ཀྱི་ཉི་མ་ཆོས་ཚོགས་ལ་སྨྱུང་གནས་ཆ་བརྒྱད་བཞུགས་ཡག་གི་དེ་འདྲའི་གི་མཛད་རིམ་གྱི་གོ་སྒྲིག་ཞིག་ཡོད། ནི་སྨྱུང་གནས་དེ་གི་དབུ་བཞུགས་གི་བླ་མ་དེ་དེ་ནི་སྐྱབས་རྗེ་མགར་ཆེན་རིན་པོ་ཆེ་གི་ཞབས་ཞུ་བུ་ཉི་མ་དང་དེ་ནི་ཆོས་ཚོགས་ནང་དུ་བཞུགས་མཁན་ཨ་ནེ་དགེ་མཚོ་ཁོང་རྣམ་པ་གཉིས་དབུ་བཞུགས་གི་ཐོག་ནས་ནི་བོད་ཟླ་དང་པོའི་ནང་ལོགས་ལ་ད་སྨྱུང་གནས་ཆ་བརྒྱད་ལ་བཞུགས་ཡག་དེ་འདྲའི་གི་གོ་སྒྲིག་ཞུས་པ་ཞིག་ཡིན། དེ་ནི་ད་སྨྱུང་གནས་དེ་ལ། རྣམ་པ་གཉིས་ཀྱིས་དེ་ནས་གོ་དོན་དེ་ག་འདྲ་ཞིག་ཡོད་རེད་གསུང་དྲི་བ་གནང་སོང། དེ་འདྲ་ཡིན་དུས་དེ་ནི་སྨྱུང་གནས་ཟེར་བའི་གོ་དོན་དེ་ག་རེ་ཟེར་ན། ད་གཙོ་བོ་དཀའ་ཐུབ་ལ་བརྟེན་ནས་དེ་ནས་ཉམས་ལེན་གནང་ཡ་གཅིག་ལ་དེ་ནས་སྨྱུང་གནས་དེ་གོ་གི་འདུག་ག་རེ་ཟེར་ན་སྨྱུང་གནས་ལ་བཞུགས་པའི་སྐབས་སུ། ཨ་ནི་ད་ཉིན་གཉིས་པ་དེ་ལ་ཞལ་ལག་ཡང་མ་མཆོད་པ་བྱས་ཨ་ནི་ཆབ་ཡང་མ་མཆོད་པ་བྱས། ཞལ་ཡང་མ་གྲགས་པར་དེ་ནི། ག་རེ་ཟེར་ན་ངག་བཅད་པའི་ཁ་ལ་བཞུགས་ཡག་ཅིག། དེ་འདྲ་ཡིན་དུས། ལུས་ངག་ཡིད་དཀའ་ཐུབ་ལ་གནས་པའི་ཐོག་ནས་དེ་ནི་ཆོས་ཉམས་ལེན་གནང་བ་དེ་འདྲ་ཡིན་ཙང་དེ་ནི་སྨྱུང་གནས་དེ་གོ་གི་ཡོད་རེད། ད། སྨྱུང་གནས་བཞུགས་པའི་སྐབས་སུ་ག་རེ་ཟེར་ན་སྤྱིར་བཏང་གི་ང་ཚོ། ད་ཆོས་ཉམས་ལེན་མང་པོ་གནང་ཡག་ཡོད་རེད་དེ་དང་མ་འདྲ་བར་སྨྱུང་གནས་སྐབས་སུ་གཙོ་ཆེ་ཤོས་དེ། ད། ག་རེ་ཟེར་ན།

གཙོ་བོ་དམིགས་ནས་ཉམས་ལེན་གནང་ཡ་དེ་འདྲའི་ཅིག་ཡིན་ཙང་དེ་ནི་སྨྱུང་གནས་ཞེས་པའི་གོ་དོན་དེ་འདྲའི་ཅིག་རེད་དོ། དེ་ནས་དེ་གི་བྱུང་རིམ་ལོ་རྒྱུས་སྐོར་ཅིག་ག་འདྲ་ཡིན་གསུང་དྲི་བ་གནང་བ་ནང་བཞིན་གཅིག་གི་ད་བྱུང་རིམ་ལོ་རྒྱུས་དེ་ངོ་སྤྲོད་ཞུ་བ་ཡིན་ན། དེ་ནས་ད་སྨྱུང་གནས་ཀྱི་འབྱུང་ཁུངས་འདྲ་བོ་དེ་དགེ་སློང་མ་དཔལ་མོ་ཆགས་ཀྱི་ཡོད་རེད། དགེ་སློང་མ་དཔལ་མོ་ཁོང་ད་པཱ་ཀི་སི་ཐན་ཡང་ལབ་གི་འདུག་ཨབ་གྷ་ནི་སི་ཐན་ཡང་ལབ་གི་ཡོད་རེད་ད་དེའི་རྗེས་ཀྱི་ས་ཆ་གཅིག་ལ་འཁྲུངས་པ་དེ་འདྲའི་གཅིག་ཡིན་ས་རེད་ཨོ་རྒྱན་གྱི་གནས་ལ་ཡང་འགྲོ་ཨེ་ནས་ཁོང་གི་འཁྲུངས་ས་གི་ཡབ་ཚང་དེ་ཡང་གཅིག་རྒྱལ་པོ་གཅིག་གི་སྲས་མོ་ཡིན་པ་འདྲ་དེ་ནས་ཁོང་གི་འཁྲུངས་ཡ།

ཆུང་ངུ་སྐབས་སུ་ཅིག་དམ་ཆོས་ཁོ་ན་བསམ་བློ་བཏང་བསྡད་མཁན་ཅིག། དེ་ནས་ཆུང་ཆུང་གི་སྐབས་སུ་ཡང་ཅིག། ཨོ་དེ་གི་རྗེས་ལ་ཡོད་བར་གི་བླ་མ་དགེ་བའི་བཤེས་གཉེན་དེ་འདྲའི་ཡོད་ས་རེད་དེ་འདྲ་གི་མདུན་ནས་ཅིག་ཅིག་ཉམས་ལེན་གནང་ཡག་ལ་འབད་བརྩོན་གནང་འདུག་ཨེ་ནས། དེ་གི་སྐབས་སུ་ད་ཅིག་ཁོང་གཟུགས་དེ་ཚོ་ཤིན་ཏུ་མཛེས་པ་ཡིན་ཙང། ཨེ་ནས། ལྷག་པར་དུ་རྒྱལ་པོ་གི་སྲས་མོ་དེ་འདྲ་ཡིན་དུས་ཅིག། རྒྱལ་ཕྲན་དེ་འདྲ་མང་པོ་ཅིག་གི་རེ་བ་ལ་ད་ཅིག། ཞེ་ས་མ་བྱས་པ་ཡིན་ན་མནའ་མ་ལ་སློང་ཡ་དེ་འདྲའི་གི་རེ་སྐུལ་མང་པོ་འབྱོར་བ་དེ་འདྲ་རེད་འདུག་ཨ་ནི། ཡིན་ན་ཡང་ཨ་ནི་དགེ་སློང་མ་དཔལ་མོ་ཁོང་གིས་ཁྱོན་ནས་དང་ལེན་གནང་མི་འདུག་དེ་ནི་ཁོང་གིས་དང་ལེན་མ་གནང་བའི་རྒྱུ་མཚན་དེ་ལ་ག་རེ་ཟེར་ན་དེ་ནི་འཇིག་རྟེན་འདི་ལ་ད་སྙིང་པོ་ཡོད་མ་རེད། ད་འཇིག་རྟེན་འདི་ག་རེ་ཟེར་ན་ཅིག། འཁོར་བ་འདི་སྡུག་བསྔལ་གྱི་རང་བཞིན་རེད་འདུག། དེ་ནས་མ་ཚད་པ་གི་ད་ཅིག་ང་རང་ཚོ་འཆི་བའི་སྐབས་སུ་ཅིག་དངོས་གནས་ཕན་ཐོགས་ཡག་ཡོད་པ་དེ་དམ་པའི་ཆོས་མ་གཏོགས་མི་འདུག་དེ་འདྲ་ཡིན་ཙང་ད་ལྟ་འཇིག་རྟེན་གྱི་ཁམས་ལ་ལོངས་སྤྱོད་དཔལ་འབྱོར་དབང་ཐང་ག་ཚད་ཡོད་པ་ཡིན་ན་ཡང་དེ་ཚོ་འཆི་བའི་སྐབས་སུ་འཁྱེར་ཡག་གང་ཡང་མི་འདུག་དེ་འདྲ་ཡིན་ཙང་ཨེ་ནས་ཁོང་འཁོར་བ་ལ་ཁྱོན་ནས་སྙིང་པོ་མི་འདུག་དེ་འདྲ་ཡིན་དུས། ད། ང། གནས་ལ་མནའ་མ་ལ་འགྲོ་གི་མ་ཡིན་ཟེར་ཆང་ས་རྒྱག་གི་མ་ཡིན་ཟེར་ནས་ད་དེ་འདྲའི་གི། དེ་ནི་ཁོང་ཁྱོན་ནས་ཞལ་བཞེས་མ་གནང་བ་དེ་འདྲའི་རེད་འདུག། ཨེ་ནས། ད་སྐྱེ་བ་སྔོན་མ་གི་བག་ཆགས་ལས་དེ་ཚོ། ཅིག་ལུས་རྟེན་འདི་ལ་ཚུར་སྨིན་ནས། ཁོང་གི་སྐུ་ལུས་ལ་དེ་ནི་ད་མཛེ། ནད་གི་ན་ཚ་དེ་དཔེ་ཤུགས་ཆེན་པོ་སྙུང་དེ་འདྲའི་ཆགས་གདའ། དེ་འདྲའི་ཆགས་པའི་སྐབས་སུ་དེ་ནི་ཁོང། ཅིག་ནང་ནས་ཐོན་ནས། ད། གནས་ངེས་མེད་དེ་འདྲའི་ལ་དེ་ནི་བླ་མ་བཙལ་གར་ཕེབས་འདུག། བླ་མ་བཙལ་དེ་འདྲའི་ཕེབས་པའི་སྐབས་སུ། ནི། ད་ཕྱག་ན་རྡོ་རྗེའི་རྣམ་འཕྲུལ། དེ་འདྲའི་ཅིག་ཤྲཱི་སིང་ཧ་ལ་ཡ་ཅིག་མཇལ་ལམ་ཁ་ནས། ནི། ཁོང་ལ་བླ་མ་ལ་བསྟེན། བཀའ་ཆོས་གནང་རོགས་གནང། རྗེས་སུ་འཛིན་རོགས་གནང་ཞེས་ནས་གསོལ་བ་བཏབ་འདུག། ཡིན་ན་ཡང་ཁོང་གིས། དེ་ཞལ་བཞེས་གནང་མི་འདུག། ག་རེ་ཟེར་ན་ཁོང་གིས་ད་ཁྱེད་རང་བླ་མ་ཡོང་གི་མ་རེད་ཟེར་དེ་ནས་ཁྱེད་རང་གི་བླ་མ་ད་ཡི་དམ་དེ་སྤྱན་རས་གཟིགས་རེད་འདུག་ཟེར། ཨེ་ཁྱེད་རང་སྤྱན་རས་གཟིགས་ཀྱི་སྤྲུལ་པ་ཅིག་ངེས་པར་དུ་མཇལ་གི་རེད་ཟེར་དེ་ནས་དེ་ལ་གསོལ་བ་ཐོབ་དེ་ལ་དེ་ནས་དབང་ཞུས་གདམས་ངག་ཞུས་ན་ཡག་པོ་ཡོད་རེད་གསུངས་དེ་འདྲས་གསུངས་ནས་ཁོང་གིས་ད་ལུང་བསྟན་འདྲ་པོ་དེ་འདྲས་གནང་འདུག་ཨེ་ཁོང་གིས་ད་སྤྱན་རས་གཟིགས་ཞལ་མཇལ་ཡ་ཟེར་ན་འདྲ་ད་དེ་བླ་མ་སྤྱན་རས་གཟིགས་གི་རྣམ་འཕྲུལ་གྱི་བླ་མ་དེ་མཇལ་ཐུབ་ཡག་གི་ཆེད་དུ་ཨེ་ནས་ཡང་གནས་ངེས་མེད་ལ་དེ་ནི་བླ་མ་དེ་བཙལ་ཁ་འགྲོ་ན་དེ་འདྲའི་དཀའ་ཐུབ་མང་པོ་སྤྱད་དེ། ནི་ད་མཐའ་མ་དགོན་པ་ཅིག་ལ་འབྱོར། དགོན་པ་གི་དཀོན་གཉེར་དེ་ལ་ད་ང་སྡོད་ས་ཅིག་གནང་རོགས་གནང་ཞུས་འདུག་དཀོན་གཉེར་དེ་གི་དེ་ནི་ཁྱེད་རང་བུད་མེད་ཡིན་པ་དང་ལྷག་པར་དུ་དེ་ནི་ལུས་ལ་མཛེ་གི་ན་ཚ་ཡོད་བ། དེ་འདྲ་ཅིག་ང་ཚོ་ལྷ་ཁང་ནང་དུ་ཕྱིན་ནས་ཕེབས་ན་འགྲིག་གི་མ་རེད། དེ་འདྲ་ཡིན་ཙང་ཁྱེད་རང་ལྷ་ཁང་གི་རྒྱབ་ལོགས་ལ། སྡོད་ས་དེ་འདྲ་ཡོད་ཅིག་ངས་ཐབས་ཤེས་བྱེད་དགོས་སོང་ནས་དཀོན་གཉེར་དེ་གི་ཇི་ལྟར་བྱམས་པ་དང་སྙིང་རྗེ་དེ་འདྲ་ཡག་པོ་ཅིག་གི་ཐོག་ནས་ཁོང་གི་དེ་ནས་དགེ་སློང་མ་དཔལ་མོ་ལ་བཞུགས་ས་རྩྭ་སྤྱིལ་པོ་དེ་འདྲ་ཅིག་ཕུལ་གནང་བ་དེ་འདྲའི་འདུག་ལོ་གཅིག་ནང་ན་ཡང་ནས་ད་གི་དགེ་སློང་མ་དཔལ་མོ་ཁོང་དེ་ན་མར་བཞུགས་ནས་དེ་ནས་སྤྱན་རས་གཟིགས་ལ་གསོལ་བ་རྩེ་གཅིག་ཏུ་བཏབ་ནས་ད་ཆུ་ཚོད་ཉི་ཤུ་རྩ་བཞི་དེ་འདྲ་ཅིག་ལ་མ་ཟེར་བར་གྱིས་གསོལ་བ་བཏབ་དེ་འདྲ་ཟེར་ཏེ་ཡང་ནས་ད་ཞོགས་ཁ། ལྷ་ཁང་གི་ནང་ལོགས་ལ་ཡོད་བ་གི་སྤྱན་རས་གཟིགས་སྐུ་དེ་དེ་ནས་ཡར་ལྷ་ཁང་གི་ཐོག་ལ་ཡར་འཕགས། ཡ་ནས་དེ་ཞར་དེ་ག་རེ་ཟེར་ན། ཁ་ཕར་རྒྱབ་ཀྱི་ཕྱོགས་ལ་ཕར་ཁྱེར་ནས་དགེ་སློང་དཔལ་མོ་བཞུགས་ས་ལ། དེ་འདྲའི་བྱུང་བའི་ལོ་རྒྱུས་འདུག་དེ་དེ་འདྲའི་ཡིན་ཙང་དེ་ནི། དཀོན་གཉེར་དེ་ཡང་དཔེ་མི་སྲིད་པ་གི་ཧང་སངས། དེ་ནི་འདི་སྤྱིར་བཏང་གི་བུད་མེད་དང་ལེན་མི་འདུག་དེ་ནི་བསམ་ནས་ཁོང་གི་ཚུལ་ལྡན་འདྲེན་ཞེས་བཤགས་པ་ཕུལ། དེ་འདྲའི་ཚེ། དགེ་སློང་མ་དཔལ་མོ་ཁོང་དེ་ན་མར། ད་དུས་ཚོད་ངེས་མེད་དེ་འདྲ་ཅིག་ལ་བཞུགས་ཡོད་ས་རེད། ཨ་ནི། ཁོང་གི་ད། བླ་མ། ཅིག། ག་རེ་ཟེར་ན་ཚད་དང་ལྡན་པ་ཅིག་ཁོང་གི་ད། རྩ་བའི་བླ་མ་ཅིག་བཙལ་དགོས་བ་ཡིན་དུས། ཨ་ནི་དེ་གནས་དེ་ནི་ཡང། ཁ་བྲལ་ནས། ཨ་ནི་ཡང་གནས་ངེས་མེད་དེ་འདྲའི་ལ་བླ་མ་བཙལ་ཁ་ཕེབས་དེ་འདྲའི་ནང། ཨེ་ནས་ད་སྤྱན་རས་གཟིགས་གི་རྣམ་སྤྲུལ་ཡོང་མཁན་གི་བླ་མ་དེ་འདྲས་ཅིག་ད་ད་ལྟ་མཚན་དེ་ཡག་པོ་དྲན་གི་མི་འདུག་ཁོང་མཇལ་ཨེ་ནས་ཁོང་གི་མདུན་ནས་གདམས་ངག་མང་པོ་ཞུས་དེ་འདྲས་ཟེར་འདུག་ཨེ་ནས་ཁོང་གི་ཉམས་ལེན་གཙོ་བོ་དེ་དེ་སྨྱུང་གནས་དེ་ཉམས་ལེན་གནང་འདུག་ཨེ་སྨྱུང་གནས་ཉམས་ལེན་གནང་ནས་དེ་ཁོང་གི་དེ་དག་དེ་ག་རེ་ཟེར་ན་སྐུ་ལུས་ལ་ཡོད་བ་གི་མཛེ་གི་ན་ཚ་དེ་ཚོ་སངས་དྲག་ཏུ་སོང་དེ་ནས་ཚང་མ་དག་དྲག་ཐུབ་པ་དྲག་སྐྱེས་སོང་ཇི་ལྟ་བ་ནང་བཞིན་སྔོན་མ་ནང་བཞིན་ཆགས་ཐུབ་པ

ཨ་ནི་ད་ག་ནང་བཞིན་མཁན་པོ་བསམ་གྲུབ་ལགས་ཨ་ནི་སྨྱུང་གནས་སྐབས་ལ་ཡང་ད་ཉིན་རེའི་ཆོ་གའི་བྱེད་སྒོ་གང་དང་གང་ཡོད་དང་ཨ་ནི་དེ་བཞིན་སྨྱུང་གནས་ནང་ལ་བཞུགས་མཁན་ཚོའི་དམིགས་བསལ་ལུས་ངག་ཡིད་གསུམ་གྱི་སྤྱོད་ཚུལ་འཛིན་དགོས་པ་གང་དང་གང་ཡོད་ན་དེའི་ཐོག་ལ་ཡང་ཉིན་དེའི་ཆུ་གསུང་རོགས་གནང། སྨྱུང་གནས་ཀྱི་ཆོ་ག་ཡོད་རེད། དེ་ནས་ཆོ་ག་དེ་ཉི་མ་གཅིག་ལ་ཐེངས་གསུམ་དེ་འདྲ་ཅིག་འགྲོ་དགོས་ཀྱི་ཡོད་རེད། དེ་ཆོ་ག་དེ་ད་བྱ་རྒྱུད་ཆ་དེ་ཡོད་རེད། བྱ་བ་གཙོ་བོར་བྱེད་པ་ཡིན་པའི་ཆོ་ག་ཡིན་ཙང

རྗེས་ཀྱི་བྱེད་པ་དེ་འདྲའི་གི་ཆ་ཚང་བ་ཅིག་དེའི་ཐོག་ནས་ཉམས་ལེན་དེ་འདྲ་འགྲོ་དགོས་ཀྱི་ཡོད་རེད། དེ་ནས་ཆོ་ག་དེ་གསུང་བ་དེ་འདྲའི་གི་སྐབས་སུ། སྨྱུང་གནས་ལ་བཞུགས་པའི་སྐབས་སུ་བཞུགས་མཁན་རྣམ་པ་ཚོ་གི་ཡང་ཅིག་དམིགས་བསལ་དུ་ད་ཅིག་ལུས་ངག་ཡིད་གསུམ་དེ་ཚོ་གི་སྤྱོད་ཚུལ་དེ་ཚོ་ཡང་དག་པ་ཅིག་ཡོང་དགོས་ཀྱི་ཡོད་རེད། ད་ཡང་དག་པ་ག་རེ་དགོས་རེད་ཞུ་བ་ཡིན་ན། ད་སྨྱུང་གནས་དེ་མགོ་བཙུགས་མཁན་ཟེར་ན་འདྲ་དེ་ནི་གསར་དུ་ཤིང་རྟའི་སྲོལ་འབྱེད་འདྲ་བོ་དེ་ད་དགེ་སློང་མ་དཔལ་མོ་ཆགས་བསྡད་ཡོད་རེད། ནི་ཁོང་གི་ལོ་རྒྱུས་ལ་གཟིགས་བ་ཡིན་ན་ད་ཁོང་པའི་ངེས་འབྱུང་འཁོར་བ་ལ་ངེས་འབྱུང་ཞུ་རྒྱུ་ཡོད་བསྡད་པ་བྱས། དམིགས་ཡུལ་གཙོ་བོ་དེ་ཐར་པ་ཐོབ་ཡག་ལ་དམིགས་བསྡད་པ་དེ་འདྲ་ཅིག་ཡིན་དུས། དེ་ནི་སྨྱུང་གནས་ལ་བཞུགས་མཁན་རྣམ་པ་ཚོ་གིའང། ང་རང་ཚོ་འཁོར་བའི་སྡུག་བསྔལ་འདི་ཧ་གོ་བ་དང། དེ་ནི་འཁོར་བའི་སྡུག་བསྔལ་འདི་ལས་ཐར་འདོད་ཀྱི་བློ་ཡོད་བ་དང། དེ་ནི་ལྷག་པར་དུ་ཡང་ཅིག་འཁོར་བ་ལ་གནས་པའི་སེམས་ཅན་འདི་དག་ཐམས་ཅད་ཕ་མ་མ་མཛད་པ་མེད་པ། ཡིན་ན་ཡང་འདི་དག་ཐམས་ཅད་ད་ལས་དང་ཉོན་མོངས་པའི་དབང་གིས་འཁོར་བའི་གནས་སུ་སྡུག་བསྔལ་དཔག་ཏུ་མེད་པ་མྱོང་བསྡད་ཀྱི་ཡོད། དེ་ནི་འདི་དག་ཐམས་ཅད་ཀྱི་ཆེད་དུ་ཡ་ཡིན་བསམ་པ་འདྲ་བོ། དམིགས་ཡུལ་བཟུང་ནས་དེ་དག་ཐམས་ཅད་ཀྱིས་འཁོར་བའི་སྡུག་བསྔལ་ལས་ཡར་ལ་ཐར་ཐུབ། ཤོག་བསམ་ཡག་ད་ངས་བསྙེན་གནས་ཡན་ལག་བརྒྱད་པའི་སྡོམ་པ་སྲུང་བ་འདི་གི། དེ་འདྲའི་གི་བྱང་ཆུབ་སེམས་ཀུན་སློང་འདྲ་བོ་ཅིག་རྒྱུད་ལ་སྐྱེ་ཐུབ་པའི་ཐོག་ནས་ཉམས་ལེན་གནང་ཐུབ་པ་ཡིན་ན། དེ་ནི་འདི་སྨྱུང་གནས་དེ་བྱང་ཆུབ་སེམས་དཔའི། ཉམས་ལེན་གྱི་ཐོག་ལ་ཆགས་འགྲོ་གི་ཡོད་རེད། དེ་འདྲའི་ཀུན་སློང་ཟིན་པའི་ཐོག་ནས་ཉམས་ལེན་གནང་དགོས་ཡ་གལ་ཆེན་པོ་རེད། དེ་ནས་ལྷག་པར་དུ་ལུས་ངག་ཡིད་གསུམ་དེ་ཚོ་དྲན་ཤེས་ཀྱིས་ཟིན་པའི་ཐོག་ནས་ཉམས་ལེན་གནང་དགོས་ཀྱི་ཡོད་རེད། དེ་ནས་འདི་སྨྱུང་གནས་ཀྱི་ཉམས་ལེན་དེ་གཙོ་བོ་དེ་ད། ཚུལ་ཁྲིམས་ཀྱི་ཕ་རོལ་ཏུ་ཕྱིན་པ་གཞི་བཞག་འདྲ་བོ་ཅིག་ཟེར་ནས་གནང་བཞག་པ་དེ་འདྲ་རེད་འདུག་དེ་འདྲ་ཡིན་དུས་ད། ང་རང་ཚོའི་ལུས་ངག་ཡིད་གསུམ་དེ་ཚོ་གཙོ་ཆེན་པོ་དེ་འདྲ་ཅིག་དྲན་ཤེས་ཀྱིས་ཟིན་དགོས་པ། དྲན་ཤེས་ཀྱིས་མ་ཟིན་པ་ཡིན་ན་དེ་ནི་བསྙེན་གནས་ཀྱི་སྡོམ་པ་བླངས་བཞག་པ་དེ་ཚོ། ག་རེ་ཟེར་ན་ཉམས་ཡག་གི་ཉེན་ཁ་ཆེན་པོ་ཡོད་རེད། དེ་འདྲ་ཡིན་དུས་བསྙེན་གནས་ཀྱི་སྡོམ་པ་དེ་དང། སྤྱི་ཡོངས་ཀྱི་ང་ཚོ་དགེ་ཚུལ་སློང་གི་དེ་ནི་རབ་བྱུང་གི་སྡོམ་པ་བླང་བ་དེ་གཉིས་ཏོག་ཙམ་ཁྱད་པར་ཆེན་པོ་ཡོད་པ་དེ་འདྲ་རེད་འདུག། ད་བསྙེན་གནས་ཀྱི་སྡོམ་པ་དེ་དེ་ཉམས་ལེན་སྲུང་བའི་སྐབས་སུ་དྲན་ཤེས་ཀྱིས་ཡག་པོ་ཟིན་མ་ཐུབ་པ་ཡིན་ན་ཉམས་ཡག་ལས་སླ་བ་འདྲ་བོ་ཅིག་ཡོང་གི་ཡོད་རེད། དེ་ནས་སྨྱུང་གནས་ཉམས་ལེན་གནང་བའི་སྐབས་སུ་ད་སྲོག་བཅད་ཉན་གི་མ་རེད་གསུང་གི་ཡོད་རེད། སྲོག་མི་བཅད་ལབ་ནས་ཁས་བླངས་ཀྱི་ཡོད་རེད་པ། དེ་ནས་ད་སྲོག་མི་བཅད་པ་དེ་ཡང་ཅིག་སེམས་ཅན་འབུ་སྲིན་ཡན་ཆད་ནས་དེ་ནས་སྲོག་མི་བཅད་པ་དེ་ཐོག་ལ་ཉམས་ལེན་གནང་དགོས་ཀྱི་ཡོད་རེད་ག་རེ་ཟེར། ད་སེམས་ཅན་འབུ་སྲིན་དེ་འདྲ་ཅིག་བསད་པ་ཡིན་ན་ཡང་སྨྱུང་གནས་ཀྱི་སྡོམ་པ་དེ་ཉམས་ཡག་གི་ཉེན་ཁ་ཡོད་བ་རེད། དགེ་ཚུལ་སློང་གི་སྡོམ་པ་འདྲ་བོ་ཡིན་བ་ཡིན་ན་རབ་བྱུང་གི་སྡོམ་པ་ཡིན་ན་ད་གསད་བྱ་གི་ད་མི་ཡིན་པ་འདྲ་བོ་ཅིག་དགོས་འདུག་བ་དེ་ནི་མི་ཡིན་པ་མི་མ་ཡིན་པ་ཅིག་འབུ་སྲིན་སྲོག་ཆགས་དེ་འདྲ་ཅིག་ད་བསད་པ་ཡིན་ན་ཡང་ཇི་ལྟར་སྡིག་པ་ཡོད་བ་རེད་དེ་སྡོམ་པ་དེ་ཉམས་ཀྱི་ཡོད་མ་རེད། དེ་ནས་སྨྱུང་གནས་ཡན་ལག་བརྒྱད་པ་དེ་ད་ག་རེ་ཟེར་ན་ཉམས་ལེན་གནང་བའི་སྐབས་སུ་རྫུན། ཕྲ་མ། ད་གང་འདྲ་ཞིག་གནང་བ་ཡིན་ན་འདྲ། ད་དེ་ནང་བཞིན་གཅིག་གི་སེམས་ཅན། འབུ་སྲིན་ཅིག་བསད་པ་ཡིན་ན་འདྲ། དེ་ནས་ཟས་ཁམ་གང་བཟས་པ་ཡིན་ན་འདྲ། དེ་ནས་སྐད་ཆ། ད་སྐར་ཆ་གཅིག་ལ་བཤད་པ་ཡིན་ན་དེ་འདྲ་གི་ཐོག་ནས་དེ་སྡོམ་པ་གི་ཉམས་ལེན་དེ་ཉམས་འགྲོ་གི་ཡོད་རེད། དེ་འདྲ་ཡིན་ཙང། སྨྱུང་གནས་ལ་ཞུགས་མཁན་རྣམ་པ་ཚོས། དྲན་ཤེས་དཔེ་བརྟན་པོ། ལྷག་པར་དུ་ད། ག་རེ་ཟེར་ན་ལུས་ངག་ཡིད་ཀྱི་སྤྱོད་པ་དེ་ཚོ་ལ། དྲན་ཤེས་ཟིན་པའི་ཐོག་ནས་ཉམས་ལེན་གནང་དགོས་ཡ་གལ་ཆེན་པོ་ཅིག་ཆགས་ཀྱི་ཡོད་རེད། དེ་ལྟ་བུ་དེ་གནང་དགོས་ཡ་དེ་ཡང་དེ་ནས་རྗེས་འདེད་ང་རང་ཚོའི་ལུས་ངག་ཡིད་གསུམ་དེ་དྲན་ཤེས་ཀྱིས་མ་ཟིན་པའི་ཐོག་ནས་དེ་ནི་འཇིག་རྟེན་གྱི་བྱ་བ་ཁོ་ན་ལ་གཡེང་འགྲོ་གི་ཡོད་བ་ཡིན་ཙང། དེ་ནི་སྨྱུང་གནས་དེ། ད་དུས་ཚོད་ཐུང་ཐུང་ཅིག་ཉམས་ལེན་ཡིན་དུས། དུས་ཚོད་ཐུང་ཐུང་དེ་ནང་ལོགས་ལ་དྲན་ཤེས་ཀྱིས་ཟིན་པའི་ཐོག་ནས་ད་ཅི་ག་རེ་ཟེར་ན། ལུས་ངག་ཡིད་གསུམ་གྱི་སྤྱོད་ལམ་དེ་དག་ཚང་མ། ནས་ད། དམ་པའི་ཆོས་དང་མཐུན་པ་གཅིག་ཨ་ནི་དཀའ་ཐུབ་ཀྱི་ངང་ལ་གནས་པའི་ཐོག་ནས་ཉམས་ལེན་གཅིག་གནང་དགོས་ཡ་དེ་འདྲའི་ཅིག་ཆགས་ཀྱི་ཡོད་འདུག་ཞུ་ཡ་ཡིན། ཨ་ནི་མཁན་པོ་ལགས་ད་སྨྱུང་གནས་ནང་ལ་ཞུགས་པ་ཡིན་ན་ཕན་ཡོན་ག་རེ་ཡོད་མེད་དེ་གས་ཅིག་གསུང་རོགས་གནང། ཨ་ནི་ད་སྨྱུང་གནས་ལ་ཞུགས་པ་ཡིན་ན་དེ་ལ་ཕན་ཡོན་བསམ་གྱིས་མི་ཁྱབ་པ་ཡོད་རེད། སྨྱུང་གནས་ཆ་གཅིག་ལ་ཞུགས་པ་ཡིན་ན་དེ་གིས་ངན་སོང་གསུམ་གྱི་སྡུག་བསྔལ་ལས་ཐར་ཐུབ་ཀྱི་རེད་གསུང་ནས་ད་བླ་མ་དགེ་བའི་བཤེས་གཉེན། སྨྱུང་གནས་ཉམས་ལེན་ཡོད་མཁན་ཁོང་རྣམ་པ་དེ་འདྲ་མང་པོ་ཅིག་གིས་ཞལ་བཞེས་གནང་འདུག་དེ་འདྲ་ཡིན་དུས་ད་ག་རེ་ཟེར་ན་སྨྱུང་གནས་ཆ་གཅིག་དམ་པའི་ཆོས་ལ་འཕྲད་སོང་བ་ལྷག་པར་དུ་བོད་བརྒྱུད་ནང་བསྟན་ལ་ཆོས་ལ་འབྲེལ་བ་ཡོད་པའི་མི་ང་རང་ཚོ་བོད་པ་ཅིག་ཡོང་བ་ཡིན་ན་ད་དེ་གོ་སྐབས་དེ་ཚང་མ་ལ་ཡོད་བསྡད་པ་འདྲ་བོ་ཅིག་རེད་བ། དེ་འདྲ་ཡིན་དུས་སྨྱུང་གནས་ཆ་གཅིག་ལ་ཞུགས་པ་ཡིན་ན་ངན་སོང་གི་སྡུག་བསྔལ་ལས་ཐར་ཐུབ་བ་དེ་ད་ཕན་ཡོན་བསམ་གྱིས་མི་ཁྱབ་པ་རེད། དེ་ནི་ང་རང་ཚོ་ཚོས་སྐྱེས་ནས་བཟུང་སྟེ་མ་ཤི་གི་བར་དེ་ལ་དཔེར་ན་ངན་སོང་གསུམ་དུ་སྐྱེ་ཡག་གི་ད་རྒྱུ་དེ་རྟག་ཏུ་སྒྲུབ་བསྡད་ཀྱི་ཡོད་རེད་ཞེ་སྡང་གི་སྒོ་ནས་ད་ལས་བསགས་བསྡད་པ་དེ་ཚོ་གིས་དམྱལ་བའི་གནས་སུ་སྐྱེ་ཡག་གི་ལས་གྲུབ་འགྲོ་གི་ཡོད་རེད། དེ་ནས་སེར་སྣ་གི་སྒོ་ནས་ད་ཅིག་ལས་བསགས་བསྡད་པ་དེ་ཚོ་གིས་ཡི་དྭགས་ཀྱི་གནས་སུ་སྐྱེ་ཡག་གི་རྒྱུ་འགྲུབ་ཡོང་གི་ཡོད་རེད།

དེ་འདྲའི་ཅིག་གི་ཕན་ཡོན་ཡོད་བ་ཅིག་ད་ང་རང་ཚོ་ཕལ་ཆེར་བོད་བརྒྱུད་ནང་བསྟན་ལ་ཤེས་པ་བོད་པ་གི་སྐྱེ་བ་ཅིག་བླངས་ཚར་བ་ཡིན་ན་སྐྱེ་བ་སྔོན་མ་སྨྱུང་གནས་ཆ་ཅིག་བསྲུངས་བཞག་བ་འདྲ་བོ་ཅིག་ཕལ་ཆེར་སྒྲུབ་ཐུབ་ཡ་འདྲ་བོ་ཅིག་ཡིན་ཚར་བ་ག་རེ་ཟེར་ན་ནང་པའི་ཆོས་ལ་འཕྲད་བ་དང་དེ་ནས་བླ་མ་སྐྱེ་གནས་ཟེར་གི་སྐྱེས་བུ་དེ་མཇལ་ཐུབ་པ་དང། ད་ནི་ངན་སོང་གསུམ་གྱི་སྡུག་བསྔལ་ལས་ཐར་ཐུབ་པ་དང་དེ་སོགས་ཡང་སྐྱེ་བ་སྔ་མ་ཅིག་སྨྱུང་གནས་ཀྱི་ཉམས་ལེན་གནང་བཞག་པ་གི་ཕན་ཡོན་གྱི་འབྲས་བུ་གཅིག། ང་རང་ཚོ་བོད་པ་གི་མི་ལུས་ཐོབ་པ་དེ་ཡང་ཆགས་འདི་ཡོད་བ་འདི་འདྲས་ཅིག་རེད་ད་བསམ་འདུག་ཨེ་ད་ད་ལྟ་ང་རང་ཚོའི་ཡང་འདི་སྨྱུང་གནས་ཆ་བརྒྱད་ལ་ཞུགས་མ་ཐུབ་པ་ཡིན་ན་ཡང་ཆ་གཅིག་ལ་ཞུགས་ཐུབ་པ་ཡིན་ན་ནི་དེའི་ཕན་ཡོན་དེ་ད་བསམ་གྱིས་མི་ཁྱབ་པ་རེད། ངན་སོང་གསུམ་གྱི་སྡུག་བསྔལ་ལས་ཐར་ལ་ཡང་དེ་ལས་སླ་བོ་གཅིག་ཆགས་ཀྱི་མི་འདུག། དེ་ཡིན་དུས་ངན་སོང་གསུམ་གྱི་སྡུག་བསྔལ་ལས་ཐར་ནས་ཡང་མཐོ་རིས་ཀྱི་གནས་སུ་སྐྱེ་བ་ལེན་ཐུབ་པ་དེ་ཡང་དཔེ་མི་སྲིད་སྐལ་བ་བཟང་པོ་ཆགས་ཀྱི་ཡོད་རེད། ད་གནས་ཚད་མཐོ་ཤོས་དེ་ཡང་ཆ་བརྒྱད་ལ་ཞུགས་ཐུབ་པ་ཡིན་ན། འགྲོ་བ་རིགས་དྲུག་གི་སྐྱེ་སྒོ་ཆོད་ནས་ནུབ་བདེ་བ་ཅན་གྱི་ཞིང་ཁམས་ལ་དེ་ནས་ཐེ་ཚོམ་མ་དགོས་པར་སྐྱེ་ཐུབ་པ་དེ་འདྲ། ད་བླ་མ་དགེ་བའི་བཤེས་གཉེན་རྣམ་པ་མང་པོ་ཅིག་གིས་དེ་འདྲའི་ཞལ་གྱིས་གནང་བ་དེ་འདྲ་ཡིན་དུས། ལོ་རྒྱུས་དེ་ཚོ་ཡོད་ཡ་གི་ཐོག་ནས་དེ་ནས་ད་ཚད་མཐོ་ཤོས་དེ་ད་སྨྱུང་གནས་ཆ་བརྒྱད་བཞུགས་ཡ་དེ་ཆགས་ཀྱི་ཡོད་རེད། དེ་ནས་སྨྱུང་གནས་ཆ་གཉིས་ལ་བཞུགས་བ་གི་ཕན་ཡོན་གསུམ་པ་ལ་བཞུགས་བ་གི་ཕན་ཡོན་བཞི་བ་ལ་བཞུགས་བ་གི་ཕན་ཡོན་དེ་འདྲ་རིམ་པ་ནང་བཞིན་ཡོད་རེད་ད་གནས་ཚད་མཐོ་ཤོས་དེ་ཡ་སྨྱུང་གནས་ཆ་བརྒྱད་ལ་ནི་ད་ང་རང་ཚོ་ཀྱི་ལོ་རྒྱུས་ཀྱི་ཁ་ནས་ཚང་མ་གི་གསུངས་བསྡད་པ་འདྲ་བོ་དེ་ད་སྨྱུང་གནས་ཉམས་ལེན། ཚེ་བསྲིངས་སོང་བ། རང་གི་ཉམས་མྱོང་ངེས་ཤེས་སྐྱེ་ཡོང་མཁན་གྱི་བླ་མ་དགེ་བའི་བཤེས་གཉེན་རྣམ་པ་གིས་གསུངས་ཡོད་པ་དེ་འདྲ་རེད་ཡིན་དུས་ད་ནུབ་བདེ་བ་ཅན་ལ་ཐེ་ཚོམ་མེད་པར་སྐྱེ་ཐུབ་ཡ་ཅིག་ཕན་ཡོན་བསམ་གྱིས་མི་ཁྱབ་པ་ཅིག་ཆ་བརྒྱད་ལ་ཞུགས་ཐུབ་པ་ཡིན་ན་དེ་འདྲའི་ཡོད་པ་གསུངས་གནང་འདུག། མཁན་པོ་བསམ་གྲུབ་ལགས་ད་ག་ནང་བཞིན་ཨ་ནེ་ཨའི་སྨྱུང་གནས་ནང་ལ་ཡར་ཞུགས་མཁན་ཚོས་སྨྱུང་གནས་ཆ་བརྒྱད་ཆ་ཚང་བཏང་དགོས་ཀྱི་ཡོད་དམ་ཡང་ན་ཆ་གཅིག་ཆ་གཉིས་གང་རུང་བཏང་ན་འགྲིག་གི་ཡོད་ན་འདིའི་ཐོག་ལ་ཡར་སྙིང་བསྡུས་ཅིག་གསུང་གནང་ད།
དེ་ནས་སྨྱུང་གནས་ནང་བཞུགས་མཁན་ཚོས་སྨྱུང་གནས་ཆ་བརྒྱད་ཆ་ཚང་བཏང་མ་ཐུབ་པ་ཡིན་ན་ཡང། དེ་ནས་ཆ་གཅིག་ལ་བཞུགས་པ་ཡིན་ན་འགྲིག་གི་ཡོད་རེད་ཆ་གཉིས་ལ་བཞུགས་པ་ཡིན་ན་འགྲིག་གི་ཡོད་རེད་ཆ་གསུམ་ལ་བཞུགས་ན་འགྲིག་གི་ཡོད་རེད། དེ་ནས་སྨྱུང་གནས་ཀྱི་ད་ཉམས་ལེན་དེ་གཙོ་ཆེ་ཤོས་དེ་ད་ཕར་མི་སྐྱ་ཚོ་ལ་དམིགས་བཞག་པ་ཆགས་ཀྱི་ཡོད་རེད། དགེ་སློང་མ་དཔལ་མོ་ཁོང་གི་ཐུགས་ཀྱི་ད་སྨོན་ལམ་བསམ་གྱིས་མི་ཁྱབ་པ་གནང་ནས། དེ་ནས་ད་སྨྱུང་གནས་ཀྱི་ལོ་རྒྱུས་ཀྱི་ཐོག་ནས་ང་ཚོ་གོང་ལ་ཞུས་པ་ནང་བཞིན་བསམ་བློ་བཏང་བ་ཡིན་ན་ཁོང་གིས་དཀའ་བ་དཔག་ཏུ་མེད་པ་སྤྱད་ནས་ད་ཅིག་སྨྱུང་གནས་ཀྱི་ཤིང་རྟའི་སྲོལ་གཏོད་པ་ཡ་དེ་ཚོ་ཡང་ཁོང་གིས་སྙིང་རྗེ་ཆེན་པོའི་སྒོ་ནས་མ་འོངས་པ་ལ་ག་རེ་ཟེར་ན་ཅིག་ཆ་ཚང་ཅིག་རབ་ཏུ་བྱུང་བ་དེ་འདྲའི་གི་ཁ་ལ་གནས་མ་ཐུབ་པ་མི་སྐྱ་དེ་ཚོ་ཡང་ཅིག་སྡོམ་པ་བཟུང་ནས་ཚེ་གཅིག་ལ་སྡོམ་པ་བཟུང་མ་ཐུབ་པ་ཡིན་ན་ཡང་ད་ཉིན་ཞག་ཆ་གཅིག་ལ་སྡོམ་པ་བཟུང་བ་དེ་འདྲའི་གི་ཕན་ཡོན་ལ་བརྟེན་ནས་ད་ངན་སོང་གི་སྡུག་བསྔལ་ལས་ཐར་བ། དེ་ནས་ཆ་བརྒྱད་བཞུགས་པ་ཡིན་ན་ད་ངས་གོང་ལ་ཞུས་པ་ནང་བཞིན་བདེ་བ་ཅན་སྐྱེ་ཐུབ་ཡག་དེ་འདྲའི་གི་ཕན་ཡོན་ཡོད། དེ་ནས་ཁོང་གིས་ད་དེ་ཚོ་ཚང་མ་སྙིང་རྗེ་ཆེན་པོའི་སྒོ་ནས། གཙོ་ཆེར་བྱས་ཏེ་སེམས་ཅན་ཚང་མ་ལྷག་པར་དུ་དེ་ནས་སྐྱ་བོ་གི་རིགས་ལ་ད་དམིགས་ནས། འདིའི་ཉམས་ལེན་དེ་གནང་བཞག་པ་དེ་འདྲ་ཅིག་ཆགས་འདུག་དེ་འདྲ་ཡིན་ཙང་ད་ཅིག་བོད་ཀྱི། ས་གནས་ག་ས་ག་ལ། གྲོང་པ་ནང་ལོགས་ལ་དེ་འདྲ་ལ་སྨྱུང་གནས་བསྙེན་གནས་ཆ་བརྒྱད་དེ་འདྲ་མང་པོ་ཚོགས་གནང་གི་ཡོད་རེད། དེ་ནས་དེ་ལ་མཉམ་ཞུགས་གནང་མཁན་ཡང་མི་བརྒྱ་ཉིས་བརྒྱ། སུམ་བརྒྱ་ནས་བཟུང་ནས་ཡང་མང་ས་ལ་སྟོང་ཕྲག་དེ་འདྲ་ཡང་མཉམ་ཞུགས་གནང་མཁན་དེ་འདྲ་ཡོང་གི་འདུག་པ་ད་ད། དྲ་རྒྱ་ཁག་ནས་ཡར་བལྟས་པ་ཡིན་ན། ད་རྒྱ་གར་བལ་ཡུལ་ཁག་ལ་ཡང་དགོན་པ་ཁག་གི་གོ་སྒྲིག་གི་ཐོག་ནས་ཅིག་གཞིས་ཆགས་ཁག་ལ་སྨྱུང་གནས་དེ་འདྲ་ཚོགས་ཡག་མང་པོ་ཅིག་ག་ས་ག་ལ་གནང་མཛད་གི་འདུག། ད་ལྟ་ཕྱི་རྒྱལ་རྒྱལ་ཁབ་ལ་ཡོང་མཁན་དེ་ནི་ད་ང་རང་ཚོ་ཨ་རི་དེ་དག་ས་གནས་རྒྱལ་ས་གི་མངའ་ཁུལ་ལ་ད་དམིགས་བསལ་གྱི་དེ་འདྲའི་གི་མཛད་རིམ་འདྲ་བོ་ཅིག་མེད་པ་ཡིན་ཙང། དེ་ནི་ལོ་ཁ་ཤས་གོང་ནས་ངས་ང་རང་གི་ད་སྨྱུང་གནས་ཆ་བརྒྱད་ཅིག་འདི་ན་ཅིག་ཚོགས་ཐུབ་པ་ཡིན་ན་མི་སྐྱ་མང་པོ་ཅིག་མཉམ་ཞུགས་གནང་ཐུབ་པ་ཡིན་ན་ཕན་ཐོགས་ཡག་པོ་ཡོང་ས་རེད་བསམ་ཡག་དེ་འདྲའི་སྔན་མ་ནས་འཆར་གཞི་ཡོད་དེ་ཡིན་ན་ཡང་ད་ད་ལོ་བར་དེ་ལ་དེ་གོ་སྒྲིག་བྱེད་ཡ་བྱུང་མ་སོང། དེ་ནས་སྟག་བུ་ཉི་མ་བླ་མ་ཁོང་ལ་ཡང་རེ་སྐུལ་བྱས་ནས་དེ་ནས་ཁོང་གིས་ལོ་བསྟར་ཆགས་ལྟར་དུ་ད་དུ་ད་བོད་ཟླ་དང་པོ་གི་ནང་ལོགས་ལ་སྨྱུང་གནས་ཆ་བརྒྱད་བཞུགས་ཡག་གི་ཞལ་བཞེས་གནང་སོང་དེ་ནས་དཔེ་མི་སྲིད་ཡག་པོ་བྱུང་སོང་དེ་འདྲ་ཡིན་ཙང་དེ་ནས་བོད་རིགས་རྣམ་པ་ཚོ་ད་དེ་སྨྱུང་གནས་ལ་ཕེབས་མཁན་རྣམ་པ་ཡོད་ན་ནས་ག་རེ་ཟེར་ན་ཆ་གཅིག་ལ་ཞུགས་ཐུབ་པ་ཡིན་ན་འགྲིག་གི་ཡོད་རེད་ནས་ཡ་ཆ་ཚང་ཆ་བརྒྱད་ལ་ཞུགས་ཐུབ་མཁན་ཡོད་ན་ད་བསམ་གྱིས་མི་ཁྱབ་པ་རེད་དེ་འདྲའི་གོ་སྐབས་དེ་ག་རེ་ཡིན་ན་རིམ་པ་དང་པོ་ནས་རིམ་པ་བརྒྱད་པ་བར་དེར་ཆ་ཚང་ཡོད་པ་དེ་འདྲ་རེད་ཞུ་ཡག་ཡིན་ནས་ལྷག་པར་དུ་ད་བོད་ཟླ་དང་པོ་གི་ནང་ལོགས་ལ་སྨྱུང་གནས་ཞུགས་ཐུབ་པ་ཡིན་ན་དེ་ཡང་ཕན་ཡོན་བསམ་གྱིས་མི་ཁྱབ་པ་ཡོད་རེད་ནས་བོད་ཟླ་དང་པོ་དེ་ད་ང་རང་ཚོ་ནང་པ་གི་དུས་ཆེན་བསམ་གྱིས་མི་ཁྱབ་པ་ཆགས་བསྡད་ཡོད་རེད་བོད་ཟླ་དང་པོ་དེ་དང། དེ་ནས་དེ་ལ་ཆོ་འཕྲུལ་གྱི་དུས་ཆེན་ཟེར་ཆོ་འཕྲུལ་གྱི་ཟླ་བ། བོད་ཟླ་བཞི་བ་དེ་ནི་ས་ག་ཟླ་བ་ཅིག་ད་ད་ཟླ་བ་དེ་ཉིད་ལ། དུས་ཆེན་ཁྱད་པར་ཅན་ཆགས་བསྡད་ཡོད་པ་རེད་དེ་ཉིད་ལ་དེ་ནི་ཅིག་ཉམས་ལེན་གནང་བ་དེ་ཚོ་འབུམ་འགྱུར་གྱི་ཟླ་བ་ཆགས་ཡོང་གི་ཡོད་རེད། དེ་འདྲ་ཡིན་ཙང་ད་ཟླ་བ་དེ་ཉིད་ཀྱི་ནང་ལོགས་ལ་བྱས་ཏེ་ཡིན་ད་ཅིག། ཚོགས་བསགས་སྒྲིབ་སྦྱང་ཟེར་ཡག་དེ་ཤུགས་ཆེན་པོ་ཅིག་གནང་གི་ཡོད་རེད།

མཁན་པོ་བསམ་འགྲུབ་ལགས་ཐུགས་རྗེ་གནང་ད་མཁན་པོ་བསམ་འགྲུབ་ལགས South America། Costa Rica། ལ་ཡོད་ནས་ང་ཚོ་བཀའ་འདྲི་ཞུ་ཡས་གོ་སྐབས་གནང་པ་ཐུགས་རྗེ་གནང་ཨེ་མཚམས་འདི་ནས་ང་ཚོའི་བོད་སྐད་གླེང་མོལ Podcast གི་ལེ་ཚན་འདི་འདི་ག་མཚམས་འཇོག་ཞུ་གི་ཡིན་ང་ཚོའི་ལེ་ཚན་རྗེས་མ་འདི་གསན་རྒྱུ་མ་བསྙེལ་བ་གནང་རོགས་གནང།